ད་ཁ་ཐུག་ཁ་ཐུག་དེ་ལ་གློ་བུར་གར་འཛིན་མཁན་གྱི་བློ་ཡིན་ན་གང་ཅི་ཁོས་རྟོགས་པ་གི་དོན་གཅིག་པུ་རེད་དེར་སྒྲ་དོན་སྒྲ་དོན་ག་ཚོད་ལབ་ན་ཡང་ལབ་དེ་ནི་མ་སྒྲ་དོན་མང་པོ་ཞིག་དོན་དགོས་རེད་མ་ནི་མ་སྒྲ་དོན་སྙན་པ་མ་ཡིན་ཅི་བྱས་མང་པོ་ཞིག་དོན་དགོས་སོ་སྒྲ་དོན་གང་ག་ལ་དོན་གཅིག་པོ་ལ་སྦྱར་རྒྱུ་རེད་འོ་ད་དེ་བྱས་དུས་ད་ཤིང་དེ་ཤིང་གི་དོན་གཅིག་མ་རེད་ཟེར་ཡག་པོ་ཡིན་པ་འདྲ་ད་འོ་ཤིང་ཕྱི་རོལ་གྱི་དངོས་པོའི་ཆ་འགའ་ཞིག་ཟེར་ན་ཤིང་ཤིང་གི་ཆ་འགའ་ཞིག་ཤིང་གི་སྒྲ་དོན་དུ་འགྱུར་བ་མ་ཡིན་པར་ཐལ། ཤིང་གི་སྒྲ་རྣམས་ལས། ཤིང་མ་ཡིན་ལས་ལོག་པར་སྣང་བའི། ཤིང་དེ། ཤིང་དེ་དངོས་སུ་རྟོགས་པ་ཉིད་ཀྱིས་འོ་ཤིང་གི་སྒྲ་རྣམས་ལས་ཤིང་བརྡ་སྦྱར་བ་ལ་བརྟེན་ནས་ཤིང་མ་ཡིན་ལས་ལོག་པར་སྣང་བའི་ཤིང་དེས་ཤིང་མ་ཡིན་ལས་ལོག་པར་སྣང་བ་དང་ཤིང་མ་ཡིན་ལས་ལོག་པར་སྣང་བའི་ཤིང་གཉིས་ལ་ཁྱད་པར་ཡོད་པ། ང་ཚོ་ཡ་གིར་ཡོད་པ། གཞན་སེལ་འགོག་གོ་སྟེ་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བ་དེ་གང་ཟག་རང་མཚན་ཡིན་པ་བཀག་ཡོད་འདི་དང་རང་གི་མཚན་ཉིད་གྲུབ་པའི་གང་ཟག་རྟོག་པ་ལ་བུམ་པ་མ་ཡིན་པ་ལས་ལོག་པར་སྣང་བའི་རང་གི་མཚན་ཉིད་གྲུབ་པ་དེ་ཡང་འོ་རང་མཚན་ཡིན་པ་གང་ནི་འཇོག་མི་ཤེས་པ་དེ་ནི་རྟོགས་དཀའ་བའི་གནས་གཙོ་བོ་ཡིན་ཟེར་ལབ་ཤོག་གོ་འདི་ཚོ་གཅིག་པ་རེད་དོ།

འོག་ཏུ་བཤད། ཤིང་མ་ཡིན་ལས་ལོག་པའི་དོན་གྱི་གཞན་སེལ་ཤུགས་ལ་རྟོགས་པ་བརྗོད་པའི་ཕྱིར། ཤིང་དེས། ཤིང་མ་ཡིན་ལས་ལྡོག་པས་ཁྱད་པར་དུ་བྱས་ནས་རྟོགས་པ་དེ་ལ་ནི་ཆོས་ཅན། ཤིང་ཤིང་ཁྱད་པར་གྱིས་ཤིག་གསུངས་ནས་ཤིང་མ་ཡིན་ལས་ལོག་པ་དེ་ཤུགས་ལ་རྟོགས་འགྲོ་བ་རེད་བ། དེ་རྟོགས་པ་དེ་རྟོགས་པ་དེ་ལ་ནི་ཆོས་ཅན། ཤིང་གི་ལྡོག་པ་གཞན་འགའ་ཡིས། ཁྱད་པར་དུ་བྱས་པ་རྟོགས་པ་མ་ཡིན་པར་ཐལ། ཤིང་གི་ལྡོག་པ་དོན་གཞན། ཤིང་གི་ལྡོག་པ་དོན་གཞན་ཟེར་ཤིང་གི་ལྡོག་པ་དོན་གཞན་ཟེར་ན་སྤྱི་དོན་གཞན་སླད་པར་དང། རེད་བ། ཤིང་གི་ལྡོག་པ་དོན་གཞན་ཟེར་སྤྱི་དོན་གཞན་དུ་སླད་པའོ། དོན་གཞན་གྱིས་ཤིང་གི་ལྡོག་པ་དོན་གཞན་འགའ་ཡིས་ཁྱད་པར་དུ་བྱས་པར་རྟོགས་པ་མ་ཡིན་པར་ཐལ་ཁོས་ཟེར། རེད་བ། སྤྱིའི་དོན་གཞན་མེད་ན། སྤྱི་ལོ་འགྱུར་མེད་དུ་འགྲོ་གི་འདུག་རྟགས་གསལ་བཏང་རེད་བ་ཡ་ནི་མ། སྤྱིའི་དོན་གཞན་མེད་ན་སྤྱི་ལོ་འགྱུར་མེད་དུ་འགྲོ་གི་འདུག་ག་རེ་གཟིགས་ཡ་རེད། སྤྱི་དོན་གཞན་གྱིས་རྒྱུ་བྱས་པ་ལ་བརྟེན་ནས་དེ་ནི་ཤིང་གསལ་རྣམས་ལ་འདི་ཤིང་རེད་ཤིང་རེད་ཟེར་བྱས་ནས

ཤིང་གཞི་དེ་ཤིང་དུ་རྟོགས་པར་བྱེད་པ་ལ་སྤྱི་དོན་གཞན་འགའ་ཡིས་ཁྱད་པར་དུ་བྱས་ནས་རྟོགས་དགོས་པ་མ་ཡིན་པར་ཐལ་དེ་ལྟ་བུ་ཡོད་ན་སྤྱི་དོན་གཞན་དེ་ཡོད་དགོས་པ་ལས་དེ་མེད་པའི་ཕྱིར་སྤྱི་འགའ་ཡང་མེད་པའི་ཕྱིར་ད་སྤྱི་དོན་གཞན་ཁོ་མེད་པར་གྲུབ་པར་ཐལ་རྟོགས་པར་འགྱུར་བ་དེ་ལ་དེ་ཡོད་དགོས་པ་ལས་སྤྱི་དོན་ཡོད་པར་རྟོགས་པར་འགྱུར་བ་ཡིན་པ་ལ་དེ་འདྲ་བྱས་ན། ཤིང་ཤིང་ག་རེ་ཡོང་དགོས་སྤྱི་དོན་གཞན་དེ་ཡིས་ཁྱད་པར་དུ་བྱས་ནས་ཤིང་དེ་རྟོགས་དགོས་དགོས་ཡོད་ན་ནི་ཁོ་ཁྱད་པར་དུ་བྱེད་རྒྱུའི་སྤྱི་དོན་གཞན་ཁོ་ཡོད་དགོས་པ་ལས་འགའ་ཡང་མེད་པའི་ཕྱིར། དེས་ན་ཤིང་བརྗོད་པ་དང། ཤིང་མ་ཡིན་གཅོད་པའི་སྒྲ་གཉིས་སྦྱོར་བ་བྱེད་དགོས་པ་མ་ཡིན་ཏེ། ད་གུ། ཐ་མལ་དུ་ད་གར་དུ་མ་ཡིན་ན་མ་ཐལ་བ་ཅིག་བཏང་སོང་ཤ་ཟ་ཡ་ནི་མ། ཨོ། གར་མེད་པ་ཐ་ཡི་ས་བཅད་བཅད་དེ་མེད་པའི་ཅིག་རྟགས་གསལ་ཅིག་བཏང། ཐུག་མེད་དུ་ཐལ་བའི་རྟགས་གསལ་ཅིག་བཏང་སོང་ཡ་གན། རེད་པ། ཤིང། ཤིང། ཤིང་བརྡ་སྦྱོར་བ་བྱེད་པ་ལ་ཤིང་མ་ཡིན་བཅད་དགོས་ཟེར་ལབ་པར། བཅད་དགོས་ན། ཤིང་མ་ཡིན་གཅོད་པའི་ཚིག་ཅིག་ལབ་དགོས་རེད་བྱས་པ་རེད། ཤིང། ཤིང་མ་ཡིན་གཅོད་པའི་སྐད་ཆ་ཅིག་ལབ་དགོས་ན་དེ་འདྲའི་སྐད་ཆ་ཁོ་ཤིང་མ་ཡིན་བཅད་པ་ཡིན་ས་ཤིང་མ་ཡིན་བཅད་ཡོང་དུས།

ཞེས་པའི་ཤིང་མ་ཡིན་བཅད་པ་རེད་ཤིང་དངོས་བརྗོད་པ་རེད་ཤིང་ཤིང་བརྗོད་པའི་ཞོར་ལ་ཤིང་མ་ཡིན་བཅད་པ་རེད། དེ་མ་གཏོགས་ཤིང་མ་ཡིན་གཅོད་པའི་ཚིག་ཟུར་དུ་སྦྱར་མོ་དགོས་དེ་སྦྱར་ན་ད་ཐུག་མེད་དུ་ཕར་འགྲོ་བ་རེད་ཀི་ཟེར་དགོས་ར་བའང་ཨོ་ད་གཉིས་མོ་དགོས་དེ་ཟེར། དེ་ལྟར་རྟོགས་པར་འགྱུར་བ་དེ་ཡོད་པ་ལ་ཤིང་ལ་ཐུག་ཆེད་དེས་ན་ཤིང་བརྗོད་པ་དང། ཤིང་མ་ཡིན་གཅོད་པའི་སྒྲ་གཉིས་སྦྱོར་བ་བྱེད་དགོས་པ་མ་ཡིན་ཏེ་བྱས་ཙང་ལབ་སོང་ང་སྐད་ཆ་གཉིས་ལབ་མོ་དགོས་དེ་བྱས་མོ་དགོས་དེ་ཟེར་ཤིང་བརྗོད་པ་དེ་ཉིད་ཀྱིས་ཤིང་མ་ཡིན་གཅོད་པའི་ཕྱིར་ཚིག་གཅིག་པོ་རང་གིས་ལས་ཀ་གཉིས་བྱས་པ་ཡིན་པའི་ཕྱིར།

ཤིང་མ་ཡིན་གཅོད་པ་ལ། ཤིང་མ་ཡིན་ལམ་མོ། ཚིག་དེ་གིས་བརྗོད་མི་དགོས་ཅེས། ཤིང་མ་ཡིན་བརྗོད་སོང་ན་ཡང་ཤིང་མ་ཡིན་བརྗོད་པའི་ཚིག་ཁོས་ཡང་ཤིང་བཅད་པ་ཞིག་རེད་བ་དེ་བཅད་ན་ཡང་ཤིང་མ་ཡིན་ཁོ་བཅད་པ་བཅད་པ་ལ་ཁོ་ཚིག་གི་ལབ་དགོས་ཀྱི་ཡོད་ན། དེ་ནི་ཐུག་མེད་ཐལ་རེད་བ་རང་རེད་འོ་ཐུགས་རྗེ་ཆེ་ཆེ། འདི་ལུང་གསུམ་པའི་དོན་ཏོ། དེས་ན་སེལ་བའི་ཡུལ་ཅན་དུ་གྲུབ་ཅེས་ཡ་གའི་ལབ་ཡོད་བ་ལུང་གསུམ་པ་ཁོ་ལ། ལུང་གསུམ་པའི་དོན་ཏོ་ཟེར་རྩ་བའི་ནང་ལ་ལུང་གཅིག་མ་གཏོགས་བཀོད་མེད་ཡ་རེད། ད་རྣམ་འགྲེལ་ག་རེ་འོང་ཐར་ལམ་གསལ་བྱེད་ནང་ལ་ལུང་གསུམ་དེ་བཀོད་འོང་གི་འདུག་བ།

དོན་གོ་བདེ་འོ་དེ་འདྲ་འདི་ཡིན་དེས་ན་ཤིང་བརྗོད་པ་དང་ཤིང་མ་ཡིན་གཅོད་པའི་སྒྲ་གཉིས་སྦྱོར་བ་བྱེད་དགོས་པ་མ་ཡིན་ཏེ། ཤིང་བརྗོད་པ་ཉིད་ཀྱིས་ཤིང་མ་ཡིན་གཅོད་པའི་ཕྱིར་དེ་གཅོད་པ་ཡིན་པ་དང་དེ་གཉིས་ཕན་ཚུན་གཞི་མཐུན་ཡོད་པ་མིན་པ་ཕུང་གསུམ་མེད་པའི་འགལ་བ་ཡིན་པའི་ཕྱིར། འོ་འདི་ལབ་འོང་གི་འདུག་བ། འོ་འདི་འོ་འདི་གི་གཞུང་འདི་ག་རེ་ཟེར་ན་དེ་སྒྲས་ནི་སྒྲ་གཞན་དོན་གཞན་སེལ་བར་བྱེད་དོ་ཞེས་པའི་ལུང་འདི་གི་དོན་གོ་དེ་རེད་བྱས་པ་རེད། རེད་བ། དེ་ཡིན་པར་ཐལ་གར་ཟིག་རུ་ཤིང་བརྗོད་པ་ཉིད་ཀྱིས་ཤིང་མ་ཡིན་གཅོད་པ་ཡིན་ཏེ། ཡིན་པ་ཐ།

ད་ལས་ཁྱད་མི་འདུག་ཡ་ཁྱོད་རང་ཚོ་ཐུགས་སུ་མ་བཏགས་ཤིག་ཡ། ཅི་སྟངས་འདི། ཤིང་འཛིན་རྟོག་པ་ལ་ཤིང་མ་ཡིན་ལས་ལོག་པར་སྣང་བ་ཟེར་ཤིང་གི་དོན་སྤྱི། ཤིང་གི་དོན་སྤྱི་ནས་ཟིག་འདུག་ཨང། ཤིང་གི་དོན་སྤྱི་དེ་དགག་པ་དང་སྒྲུབ་པ་ག་རེ་ཡིན་བལྟ་དགོས་དགོས་ས་རེད། ག་རེ་ཡིན་ན་མི་ཤེས། འདུག་བྱས། དོན་དུ་འདི་འདི་གཅིག་འདུག་ཨ་ལས་ཞུགས་དེ་ང་ཚོ་གཅིག། ཞུགས་དེ་ལབ་རྒྱུ་བྱས་དེ་གཅིག་འདུག་ཨ་ཧོར་ལྟ་དེ་ནས་གཅིག་བཤད་བཤད་བྱ། འདུག་བྱས་ལུང་གསུམ་པའི་དོན་ཏོ་ཟེར་ཤིང་མ་ཡིན་ལས་ལོག་པར་སྣང་བ་འདི་ནི་ཆོས་ཅན། འོ། དོན་དམ་པར་གྲུབ་པ་མེད་དེ་ཡ་གས་ལབ་སོང་ཨ། ངོ་བོ་ཅུང་ཟད་ཅིག་མེད་དེ་ལ་ངོ་བོ་ཅུང་ཟད་མེད་ཞེས་པའི་སྐབས་སུ་གཅིག་བཤད་པ་རེད་མ་རེད། ཁོ་ལ་ཆོས་ཅན་གཟུང་སྟངས་དེ་ལའང་མེད་དགག་གི་གཞན་སེལ་དེ་ཆོས་ཅན་དུ་གཟུང་སྟངས་གཅིག་དང་བློའི་གཞན་སེལ་ཆོས་གཟུང་ན་གང་འགྲིག་ལྟ་སྤྱོད་སྔ་མ་ལ་གཞི་ནི་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཆོས་ཅན་ཟེར་སྦྱར་ཞོག་གསུངས་འདུག་བའོ། དེ་བྱས་ཐལ་ཟླ་འདི་རང་རེད་སྣང་བ་དེ་ཆོས་ཅན་དོན་དམ་པར་གྲུབ་པ་མེད་དེ། དངོས་པོར་མེད་ཀྱང་དངོས་པོ་དང་ལྡན་པ་ཉིད་དུ་མཐོང་བ་བློ་ཡིས་བསླད་ཅིང་བཏགས་པ་ཡིན་པའི་ཕྱིར་རྟོག་པས་བཏགས་པ་ཙམ་ཡིན་པ་དེ་བཤད་བསྡད་རེད། འོ་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་དངོས་པོ་ད་མ་རེད་ད་མདོར་བསྡུས་ན་ཁ་ཐུག་ཁ་ཐུག་ལ་བཤད་ན་ཤིང་མ་ཡིན་ལས་ལོག་པར་སྣང་བ་དེ་ཤིང་མ་རེད། མ་རེད། ཤིང་མ་ཡིན་པའི་རྒྱུ་མཚན་ག་རེ་ཟེར་ན་ཁོ་ཤིང་མ་ཡིན་ཀྱང། ཤིང་དང་འདྲ་པོ་ཡིན་པ་གཅིག་ཤིང་འཛིན་རྟོག་པ་ལ་སྣང་བ་ཙམ་དེ་འོ་ཤིང་འཛིན་རྟོག་པས་ཕར་སྒྲོ་བཏགས་པ་ཙམ་ཡིན་པའི་ཕྱིར། མཐོང་བ་བློ་ཡིས་བསླད་པ་ཡིན་ཟེར་མཐོང་བ་བློ་ཡིས་བསླད་པ་ཡིན་ཟེར་ཁོ་ཤིང་དུ་མཐོང་བའི་སྒོ་ནས། རོལ་པའང། བདག་གང་ཅི་ཀུན་རྫོབ་བདེན་པ་སའི་གུ་ཕྱག་འགྲོ་བར་བའོ། བློས་བསླད་ཅིང་བརྟགས་པ་ཉིད་ཀྱི་ཕྱི་རོལ་ས་ནི་ཤིང་འཛིན་རྟོག་པ་གུ་ཕྱག་པ་ཙམ་རེད་ལབ་ཀི་འདུག་བ། ཡིན་པའི་ཕྱིར་དངོས་པོར་མེད་པ་ལས་གཞན་དུ་ན་ནི་ཤིང་མ་ཡིན་གྱི་དངོས་པོ་ལས་བཟློག་པ་སྣང་བ་དེ་ཆོས་ཅན། ཤིང་མ་ཡིན་གྱི་ལོག་པ་བཟློག་པ་སྣང་བ་དེ་ཆོས་དངོས་པོར་མེད་པ་ལས་གཞན་དུ་ན་ད་ཀོ་དངོས་པོར་མེད་དངོས་པོ་མ་ཡིན་ད་ཤིང་མ་ཡིན་ལས་ལོག་པ་སྣང་བ་དེ་ཆོས་ཅན། ཤིང་གི་དངོས་པོ་སྟེ། ཤིང་དུ་མི་འགྱུར་བར་ཐལ་ད་དེའི་དེ་ཁ་ཐུག་ལ་ངོ་མ་བྱས་ན། ད་ཡིན་ནའང་ང་རང་ཚོ་དོན་དམ་པར་མ་གྲུབ་རང་གི་མཚན་ཡིན་པ་སྒྲུབ་ཤེས་དགོས་ད་གིས་ཟེར་ཡ་ཁོ་རེ་མ་གཏོགས་ས་ཞིང་ཁ་ཐུག་ཁ་ཐུག་ཁ་ཐུག་ལ་གང་བྱས་ཤིང་མ་ཡིན་པ་བཟོ་ཡོང་དགོས་ཨ་རེད་འོ། སྣང་བ་དེ་ཆོས་ཅན། ཤིང་གི་དངོས་པོ་སྟེ་ཟེར་ཏེ་ཤིང་གི་དངོས་པོ་ཟེར་ཡ་ཁོ་རྩ་བའི་ཚིག་སླེབས་པ་རེད་དོན་དག་ལ་ཤིང་མ་ཡིན་པར་ཐལ་ཟེར་ར་བརྐུས་འདུག་བ་ཤིན་ཏུ་མི་འགྱུར་བ་ཐ། ཤིང་མ་ཡིན་ལས་ལོག།

ཅན། དེ་ལས་ལོག་པའི་ཁྱབ་པ་བརྗོད་དགོས་པའི་ཕྱིར་རོ་ཞེས་ཟླས། ཤིང་མ་ཡིན་ལས་ཐ་དད་རེད་ཟེར་ཤིང་མ་ཡིན་ལས་ཐ་དད་རེད་ཟེར་ཤིང་མ་ཡིན་དེ་མ་རེད་ཟེར་ལ་བོ་ཤིང་མ་ཡིན་དེ་མ་རེད་ཟེར་དེ་ཤིང་ཡིན་མཁན་ཆགས་འགྲོ་ད་ཡོ་བ་གང་ཞིག་ལ་དང། འདུག་བྱས། བརྗོད་ཅེས་པ་ནི་རྩ་བའི་ཚིག་ཡིན་པར་གྲགས་རྩ་བའི་ཚིག་ཡིན་པར་གྲགས་ཚད་མའི་མདོ་ལས་དོན་འདི་བརྗོད་པ་ཡིན་ནོ་ཞེས་འོ་ཚད་མའི་མདོ་ཟེར་ད་ཚད་མའི་མདོ་ངོ་མ་རང་ལ་གང་ཚིག་ཡོད་ད་ཡོ་བ་ཡིན་འགྲོ་ཡིན་ན་ཡང་ད་ལྟ་རང་འགྲེལ་ནང་ལ་གསུང་ཤར་བ་དེ་འདྲ་དེ་བརྗོད་ཡས་ཏེ། འོག་ཏུ་རེ་བརྗོད་ཅེས་པ་ནི་ཚད་མའི་མདོ་ལས་དོན་འདི་བརྗོད་ཅེས་པའོ། ཤིང་མ་ཡིན་ལས་ལོག་པར་སྣང་བ་དངོས་པོ་ཡིན་ན་ཟེར་ད་ཤིང་ཡིན་ན་རེད་ད། ཤིང་མ་ཡིན་ལས་ལོག་པར་སྣང་བ་དེ་དངོས་པོ་ཡིན་ན་ཟེར་དེ་ཤིང་ཡིན་ན་ཤིང་མ་ཡིན་ལས་ལོག་པར་འགྱུར་ལ་ཟེར་ད་ཤིང་མ་ཡིན་ལས་ལོག་པར་འགྱུར་དགོས་རེད་ཤིང་མ་ཡིན་ལས་ལོག་པར་འགྱུར་དེ་ལྟ་ན་ཤིང་དུ་འགྱུར་རོ་ད་ལས་སླ་ས་བྱེད་ཡ་དེ་སོ། འོ་འདི་དག་གི་རིགས་པ་ཡང་སྔར་བཤད་ཟིན་ཏོ། འོ་ད་དེ་ཤིང་མ་ཡིན་ལས་ལོག་ད་འདིའི་རིགས་པ་ཟེར་དེ་ཡ་གི་རྟགས་ལ་བར་བ་ཤིང་མ་ཡིན་ལས་ལོག་པར་སྣང་བ་གོ། ཤིང་ཡིན་དགའ་ཆེན། དེ་ནི་འགའ་ཡང་ཤིང་གིས་ཕོངས་པ་མི་སྲིད་པར་ཐལ་བ་སྟེ་བཏང་ཚར་བ་ཡང་རྐྱེན་འོག་ཏུ་བཤད་ཟིན་ཏོ།